རྒྱས་པར་བཤད་པ་ལ་གསུམ་གཞན་དོན་དུ་བསྔོ་བ་རང་དོན་དུ་བསྔོ་བ་བདེ་བའི་འབྱུང་གནས་བསྟན་པ་རྒྱས་པའི་དོན་དུ་བསྔོ་བ་གསུམ་ནོ། དང་པོ་གཞན་དོན་དུ་བསྔོ་བ་ལ་ཡང་གཉིས། འཇིག་རྟེན་པའི་དོན་དུ་བསྔོ་བ་དང་འཇིག་རྟེན་ལས་འདས་པའི་དོན་དུ་བསྔོ་བའོ། ད་འཇིག་རྟེན་པའི་དོན་དུ་བསྔོ་བ་དེ་ལ་བཞི་ནོ། ནད་པ་སོགས་ཀྱི་སྡུག་བསྔལ་ཞི་བའི་དོན་དུ་བསྔོ་བ་ངན་འགྲོའི་སྡུག་བསྔལ་ཞི་བའི་དོན་དུ་བསྔོ་བ་བདེ་འགྲོའི་དོན་དུ་བསྔོ་བ་སེམས་ཅན་ཀུན་གྱི་དོན་དུ་བསྔོ་བ་བསྡུས་ཏེ་བསྟན་པའོ། དང་པོ་ནད་པ་སོགས་སྡུག་བསྔལ་ཞི་བའི་དོན་དུ་བསྔོ་བ་ལ་གཉིས། གནས་སྐབས་ཀྱི་བདེ་བའི་དོན་དུ་བསྔོ་བ་དང་མཐར་ཐུག་གི་བདེ་བའི་དོན་དུ་བསྔོ་བའོ། དང་པོ་གནས་སྐབས་ཀྱི་བདེ་བའི་དོན་དུ་བསྔོ་བ་ནི། ཕྱོགས་རྣམས་ཀུན་ན་ལུས་དང་སེམས་སྡུག་བསྔལ་ནད་པ་ཇི་སྙེད་པ་དེ་དག་བདག་གི་བསོད་ནམས་ཀྱིས་བདེ་དགའ་རྒྱ་མཚོ་ཐོབ་པར་ཤོག། ཟེར་ད་ནི་ག་གིའི་ཆེད་དུ་གནས་སྐབས་ཀྱི་བདེ་བའི་དོན་དུ་བསྔོ་བ། སུ་བ། ཐུགས་ཟིན། ཕྱོགས་རྣམས་ཀུན་ན་ལུས་དང་སེམས་ཚོར་བ་སྡུག་བསྔལ་གྱིས་ཟིན་པའི་ནད་པ་ཇི་སྙེད་ཡོད་པ་དེ་དག་ནད་པ་ཇི་སྙེད་ཡོད་པ་དེ་དག་བདག་གི་བདེ་བ་ཇི་སྙེད་ཡོད་པའི་བསོད་ནམས་ཀྱིས་ནད་ལས་ཐར་ནས་ལུས་བདེ་བ་དང་ཡིད་དགའ་བས་གང་བ་རྒྱ་མཚོ་ལྟ་བུ་ཐོབ་པར་ཤོག་ཅིག་པའོ། གཉིས་པ་མཐར་ཐུག་གི་བདེ་བའི་དོན་དུ་བསྔོ་བ་ནི། དེ་དག་འཁོར་བ་ཇི་སྲིད་དུ་ནམ་ཡང་བདེ་ལས་ཉམས་མ་གྱུར། འགྲོ་བ་བླ་ན་འགྲོ་བས་སེང་གེ་བྱིན་ནོ། འགྲོ་བ་གང་ཁྱོད་ཚོའི་དོན་དུ་འགྲོ་བས་བླ་ན་འགྲོ་བས་བླ་ན་མེད་པ་ཡི་བདེ་བ་རྒྱུན་མི་འཆད་ཐོབ་ཤོག་འགྲོ་བས་སོ། འཁོར་བ། འཁོར་བ་དེ་དག་འཁོར་བ་ཇི་སྲིད་དུ་དུས་ནམ་ཡང་བདེ་བ་ཉམས་པར་མ་གྱུར་ཅིང་མཐར་འགྲོ་བས་བླ་ན་མེད་པ་ཡི་བདེ་བ་རྒྱུན་མི་འཆད་པ་ཐོབ་པར་ཤོག་ཅིག་པའོ། ཟེར་བ་ན་འགྲོ་བས་དུས་ཆེན་རྩ་བ་དེ་ཚོར་གང་ན་དེ་རང་འབངས། ཨ། འགྲོ་བས་ནུ་ག། ཆེན་ཚོལ་དེ་ཚོར་ནུ་ག། དུས་ཆེན་མཁའ་ལ་སྤྱོན་ཚེ་དེ་ཨ་ཡི། ཨ།

དམྱལ་བའི་སྡུག་བསྔལ་ཞི་བ་དང་དུད་འགྲོའི་སྡུག་བསྔལ་ཞི་བ་དང་ཡི་དྭགས་ཀྱི་དོན་དུ་བསྔོ་བ་དང་པོ་དམྱལ་བའི་སྡུག་བསྔལ་ཞི་བ་ལ་ཡང་གཉིས། སྡུག་བསྔལ་མྱུར་དུ་ཞི་བར་བསྔོ་བ་དང། གཞན་གྱི་མཐུས་ཞི་བར་བསྔོ་བའོ། དང་པོ་སྡུག་བསྔལ་མྱུར་དུ་ཞི་བར་བསྔོ་བ་ལ་གསུམ། སྡུག་བསྔལ་གྱི། སྤྱིར། ཞི་བར་བསྔོ་བ། གྲང་དམྱལ་གྱི་སྡུག་བསྔལ་ཞི་བར་བསྔོ་བ། ཚ་དམྱལ་གྱི་སྡུག་བསྔལ་ཞི་བར་བསྔོ་བའོ། དང་པོ། སྡུག་བསྔལ་སྤྱིར་ཞི་བར་བསྔོ་བ་ནི། འཇིག་རྟེན་ཁམས་ན་དམྱལ་བ་དག་གང་དག་ཇི་སྙེད་ཡོད་པ། དེ་དག་ཏུ་ནི་ལུས་ཅན་རྣམས། བདེ་ཅན། བདེ་བས་དགའ་བར་ཤོག། ནམ་མཁའི་མཐར་ཐུག་པའི་འཇིག་རྟེན་གྱི་ཁམས་ན་ཚ་གྲང་གི་དམྱལ་བ། ཚ་གྲང་གི་དམྱལ་བ། དམྱལ་བ། དག་གང་དག་ཇི་སྙེད་ཡོད་པ་རྣམས་དེ་དག་ཏུ་ནི་ལུས་ཅན་རྣམས།